གསན་མཁན་རྣམ་ལྷན་རྒྱས་སྐུ་ཁམས་བཟང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་བཅུ་བཞི་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དྲུག་པའི་ཚེས་གསུམ་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུས་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཉེ་ལམ་བོད་ཀྱི་མལ་གྲོ་གུང་དཀར་རྫོང་ཁུལ་དུ་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་ས་ཞིག་ཏུ་དོན་རྐྱེན་བྱུང་ནས་ལས་མི་དྲུག་གར་སོང་ཆ་མེད་དུ་གྱུར་བ་རྣམས་ད་ཆ་རྐྱེན་འདས་སུ་ཕྱིན་ཡོད་ཀྱང་དོན་རྐྱེན་བརྟག་དཔྱད་ཞིབ་ཕྲ་མ་བྱུང་སྔོན་གཏེར་ཁ་སྔོག་འདོན་ལས་གཞི་དེ་སླར་ཡང་འགོ་འཛུགས་བྱས་ཡོད། སོགས་དེ་རིང་གི་གསར་འགྱུར་ཁག་དང། རྩོད་རྙོག་གི་རྩ་བ་ནི་བསམ་བློ་གུ་དོག་དྲགས་པའི་དབང་གིས་ཡོང་གི་ཡོད་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་བསྩལ་གནང་ཡོད་པའི་སྐོར་དང། ཡང་ས་ག་ཟླ་བའི་དུས་ཡུན་དང་བསྟུན་ནས་ཁེ་ན་ཌའི་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་དུ་བོད་མི་ཚོས་རྒྱལ་བའི་བཀའ་འགྱུར་དང་བསྟན་འགྱུར་དག་སྒྲོག་ཞུ་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མས་རྒྱ་ནག་གཞུང་གིས་བོད་ནང་གི་ཕྲུ་གུ་ཚོར་བཙན་ཤེད་ཀྱི་ཐོག་ནས་རྒྱ་ནག་གི་གཏན་འཇགས་སློབ་གྲྭའི་ནང་བཅུག་སྟེ་ལྟ་བ་བསྒྱུར་ཐབས་དང་བོད་པའི་ཆོས་ཕྱོགས་ཀྱི་བྱེད་སྒོར་ཐེ་ཇུས་བྱེད་བཞིན་པ་མཚམས་འཇོག་དགོས་ཅེས་གྲོས་ཆོད་བཞག་པའི་གནད་དོན་དང་འབྲེལ་བའི་སྐོར་ལ་དགོངས་ཚུལ་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་བོད་བརྒྱུད་ནང་བསྟན་གྱི་ཧི་མ་ལ་ཡ་རི་རྒྱུད་དང་བོད་ཡུལ་ནང་ལ་ཤུགས་རྐྱེན་དང་མ་འོངས་པར་ནང་པའི་བསྟན་པ་འཛིན་སྐྱོང་སྤེལ་སོགས་ཀྱི་ཐོག་ལ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སོར་རིམ་པས་གསན་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་ཁག་གི་ཐོག་མར་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མས་རྒྱ་ནག་གཞུང་གིས་བོད་ནང་གི་ཕྲུ་གུ་ཚོར་བཙན་ཤེད་ཀྱི་ཐོག་ནས་རྒྱ་ནག་གི་གཏན་འཇགས་སློབ་གྲྭར་བཅུག་སྟེ་ལྟ་བ་བསྒྱུར་ཐབས་དང་བོད་པའི་ཆོས་ཕྱོགས་ཀྱི་བྱེད་སྒོར་ཐེ་ཇུས་བྱེད་བཞིན་པ་མཚམས་འཇོག་དགོས་ཅེས་གྲོས་ཆོད་བཞག་པའི་གནད་དོན་ཐད་སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་དང་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་རྣམ་གཉིས་ཀྱི་དགོངས་ཚུལ་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག། རིག་འཛིན་ཆོས་སྒྲོན་ལགས་ཀྱིས་ཐོག་མར་སྙན་སྒྲོན་ཞུ་གནང་གི་རེད། ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་ཉིན་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མས་བོད་དོན་ཐོག་གྲོས་ཆོད་ཞིག་འཇོག་གནང་མཛད་ཡོད་པ་དེའི་ནང། དེང་སང་རྒྱལ་སྤྱིའི་ནང། གནད་དོན་ཁག་ཅིག་གི་རྐྱེན་པས་བོད་ཀྱི་གནད་དོན་དེ་བཞིན་རྒྱལ་སྤྱིའི་ཐོག་ནས་སྣང་མེད་ལྷོད་ཡངས་ལྟ་བུ་བཞག་གི་འདུག་པས་དེ་དག་བསྐྱར་གསོ་ཐུབ་ཐབས་བྱེད་དགོས་རྒྱུ་གལ་ཆེན་པོ་རེད། ང་ཚོ་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་བོད་ཀྱི་གནད་དོན་ཐོག་རིམ་པ་གང་སའི་སྟེང་གླེང་སློང་དང་རྒྱབ་སྐྱོར་ཞུ་བཞིན་ཡོད་ཅེས་གསུངས་ཏེ་གནད་དོན་ཁག་ཅིག་ལུང་འདྲེན་གནང་ཡོད་འདུག་པ་དང། རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི་ཐོག་འཛིན་བཞིན་པའི་སྲིད་བྱུས་སྤྱི་དང། ལྷག་པར་དུ་ཉེ་བའི་ཆར་བོད་ནང་གི་ཕྲུ་གུ་ཚོ་བཙན་ཤེད་ཀྱི་ཐོག་ནས་རྒྱ་ནག་གི་གཏན་འཇགས་སློབ་གྲྭའི་ནང་བཅུག་སྟེ་བོད་པའི་ཆོས་དང་རིག་གཞུང་གོམས་སྲོལ་སོགས་རྩ་མེད་བཟོ་བའི་སྲིད་བྱུས་འཛིན་གྱི་ཡོད་པ་དང། ད་ག་ནང་བཞིན ྋགོང་ས་ཏཱ་ལའི་བླ་མའི་མ་འོངས་པའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཐོག་ལའང་སྟངས་འཛིན་བྱ་ཐབས་བྱེད་བཞིན་པ་སོགས་འཕྲལ་དུ་མཚམས་འཇོག་ཡོང་ཐབས་བྱེད་དགོས་པ་ཞེས་ལོ་འདིའི་ཕྱི་ཟླ་གཉིས་པའི་ནང་མཉམ་འབྲེལ་རྒྱལ་ཚོགས་ནང་གོང་ཞུས་གནད་དོན་གླེང་སློང་བྱུང་བའི་སྐོར་ལུང་འདྲེན་ཡང་གནང་ཡོད་པ་རེད། གནད་དོན་འདིའི་ཐད་སུད་སི་བོད་ཀྱི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ནས། འདི་ལྟ་བུའི་གྲོས་ཆོད་མ་འོངས་པར་གྲོས་ཚོགས་ངོ་མའི་ནང་བཞག་ཐུབ་པ་དང་དེ་ནས་རིམ་པས་ཁྲིམས་འཆར་དུ་འཁེལ་ཐུབ་པ་ཐུགས་རེ་གནང་གི་ཡོད་ཅེས། འདི་ལྟར་འགྲེལ་བརྗོད་གནང་གི་འདུག། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་ཚོགས་ཆུང་ནས་གྲོས་ཆོད་ཅིག་གཏན་འབེབས་གནང་འདུག་གྲོས་ཆོད་འདི་ནང་ལ་ཡང་གཙོ་བོ་གི་ནང་དོན་འདི་གཉིས་འདྲ་པོ་ཅིག་ཆགས་བསྡད་ཀྱི་འདུག་གཅིག་དེ་ད་ལྟ་བོད་ནང་ལ་ཡོད་པའི་བཙན་དབང་ཐོག་ནས་ད་གཏན་འཇགས་སློབ་གྲྭ་དེ་ཚོ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ལབ་ནས་གསུངས་གནང་ཤག་ཨ་ད་ག་ནང་བཞིན་གྱི་བོད་ནང་ལ་བོད་མིའི། ཆོས་དད་རང་དབང་སྒང་ལ་ཡང་རྒྱ་ནག་གཞུང་ནས་ཐེ་ཇུས་ཁག་མང་པོ་ཅིག་གླེང་གི་ཡོད་ཙང་འདི་རྩ་བ་ཉིད་ནས་འགྲིག་གི་མ་རེད་གསུངས་ཤག་ལྷག་པར་དུ ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་གི་ཡང་སྲིད་ཀྱི་སྒང་ལ་ཡ་ད་རྒྱ་ནག་གཞུང་ནས་ཅིག་ཐེ་ཇུས་བྱེད་ཆོག་མེད་ལབ་དེ་གསལ་པོ་གསུངས་ཤག་ཞུ་ཡག་ཡིན་ད་འདི་གྲོས་ཆོད་དེ་ཅིག་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་མ་འོངས་པ་ལ་ད་ཚོགས་ཆུང་ནས་གྲོས་ཚོགས་གོང་མ་དང་ད་ག་ནང་བཞིན་གྱི་གྲོས་ཚོགས་འོག་མ་གི་ཅིག། ཁྲིམས་འཆར་འདྲ་པོ་ཅིག་གཏན་འབེབས་གནང་ཐུབ་པའི་གྱི་རེ་བ་ཞུ་གི་ཡོད་ཞུ་ཡ་ཡིན། ཡང་གོང་ཞུས་གྲོས་ཆོད་འདིའི་ཐད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡུ་རོབ་ལས་ཁུངས་ཀྱི་འགན་འཛིན་བཀྲས་མཐོང་དབང་པོ་ལགས་ནས་དགོངས་ཚུལ་གསུངས་ཡག་ལ། ཁ་སང་ཕྱི་ཟླ་ལྔ་པའི་ཚེས་སུམ་ཅུའི་ཉིན་མོ་དེ་ཅེཀ་གྲོས་ཚོགས་ནང་ལ་བོད་སྐོར་ལ་གྲོས་ཆོད་བཞག་ཐུབ་ཡོད་རེད། ཨེ་ནི་དེའི་ཕི་ཀའི

གནས་སྟངས་ཐོག་ལ་སེམས་ཁུར་དང་རྒྱབ་སྐྱོར་བྱེད་འདུག་དེ་འདྲ་ཡིན་པའི་ཐོག་ནས་ད་རེས་བོད་ནང་གཏན་འཇགས་སློབ་གྲྭ་ཁག་ཅིག་ནང་བོད་པའི་སྤུ་གུ་མང་པོ་ཅིག་ད་ཕ་མ་ནས་ཁ་བྲལ་ནས་ཕི་ཀེ་བཞག་ཡ་ལ་སོགས་པ་དེ་ཚོ་ལ་ད་བོད་པའི་སྐད་དང་རིག་གཞུང་མེད་པ་ཆགས་འགྲོ་ཡ་འདི་འདྲས་ཀྱི་དཀའ་ངལ་ཆེན་པོ་ཡོད་པ་འདི་ཁ་སང་ད་འཛམ་གླིང་ནང་ལོགས་ཁྱབ་བསྒྲགས་བྱུང་ཡོད་འདི་བྱུང་པ་མ་ཟད་ཨེ་ནི་ད་ལྟ་ང་རང་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨེ་ནི་ནང་ལོགས་ལ་ཨེ་ནི་བྷི་ཀའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆུང་ཐོག་ནས་ཡིན་པ་ཡིན་ནའི་ཨེ་ནི་འདིའི་ཐོག་ལ་ཨེ་ནི་གྲོས་བསྡུར་གནང་ནས་མཐའ་མ་དེ་ཨེ་ནི་སྙན་ཐོ་ཅིག་དང་ཨེ་ནི་གྲོས་ཆོད་ཐག་གཅོད་ཀྱི་ཨེ་ནི་ཡིག་ཆ་ཅིག་ཐོན་ཡོད། དེ་འདྲ་ཡིན་དུས། ད་རེས་དེ་ཅེཀ་གི་གྲོས་ཚོགས་ནང་དེའི་ཐོག་ཐག་གཅོད་བྱུང་པ་དེ་གལ་ཆེན་པོ་རེད་ཞེས་ཞུ་ཡ་ཡིན། གཉིས་པ་དེ། དམིགས་བསལ་དགའ་པོ་ག་རེ་བྱུང་ཞུས་པས་ན། ད་རེས་དེ་བརྗོད་བྱ་དེ་ཚོ་སྤུས་དག་པོ་ཡོད་པ་མ་ཚད། འདིའི་སྒང་ལ་ཁོང་ཚོས་རྒྱལ་བ་རིན་པོ་ཆེའི་ཡང་སྲིད་ཕེབས་ཕྱོགས་སྐོར་ལ་ཡིན་པས་ན། རྒྱ་ནག་གཞུང་གི་བྱེད་ཕྱོགས་དེ་ཚོ་ལ་རྒྱབ་སྐྱོར་མེད་པ་དང་དེ་ངོ་རྒོལ་ཡོད་གསལ་པོ་གསུངས་བཞག།

སྤྱི་ཚོགས་ནང་ལོག་དང་ཨེ་ནི་གྲོས་ཚོགས་ནང་ལོག་གི་བསམ་ཚུལ་དེ་འདི་ག་རེ་ཁ་ཕྱོགས་ག་པར་འགྲོ་གི་ཡོད་པ་ད་གསལ་པོ་མ་སྟོན་ཡང་ད་གསལ་པོ་ཆགས་ཡག་དེ། ང་ཚོ་ལ་ཕན་ཐོགས་ཅིག་ཡོད་རེད་ཨེ་ནི་ཅེཀ་རྒྱལ་ཁབ་ནང་ད་རེས་དེ་དུས་སྐབས་མི་གནང་བ་ནང་བཞིན་ཨེ་ཡོ་རོབ་རྒྱལ་ཁབ་གཞན་པའི་ནང་ལ་ཡིན་པའི་ན་ང་ཚོ་རྒྱབ་སྐྱོར་བསྐུལ་དགོས་རེད་ཨེ་རྒྱབ་སྐྱོར་བཙལ་བའི་སྐབས་ལ་དཔེ་མཚོན་དེ་འདྲ་ཅིག་སྟོན་ཡག་ཡོད་དུས་ཕན་ཐོགས་ཞེ་དྲག་འདུག་དེ་འདྲ་ཡིན་དུས་ག་ད་རེས་ད་ད་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་དེ་ང་ཚོས་གང་ཐུབ་ཐུབ་ཀྱིས་སྟབས་བདེའི་ནང་ལ་རྒྱབ་སྐྱོར་ཞུས་ཡོད་རེད་དེ་ང་ཚོ་གཅིག་པུ་མ་རེད་གཞུང་ཁག་གི་སྡེ་ཚན་མང་པོ་ཞིག་གིས་དེ་སྐུ་ལས་བསྐྱོན་ཡོད་རེད་དེ་འདྲ་ཡིན་དུས་དེ་ས་གནས་ལ་ཡིན་པའི་ན་ད་ང་ཚོའི་གྲོགས་པོ་རྙིང་པ་མང་པོ་ཡོད་ཁོང་རྣམས་ཚང་མས་སྐུ་ལས་བསྐྱོན་ད་རེས་དེ་འདྲ་བྱུང་བཞག་འདི་ཡག་པོ་ཞེ་དྲག་བྱུང་སོང་ཞུས་ཡོད།
སྤྱིར་བཏང་ཅེཀ་སྤྱི་མཐུན་རྒྱལ་ཁབ་ནི་ལོ་ངོ་མང་པོའི་རིང་ནས་བོད་ཀྱི་གནད་དོན་དུ་ཐུགས་ཁུར་དང་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་པ་དང། གྲོས་ཚོགས་ཀྱི་སྐུ་ཚབ་དང་གནད་ཡོད་དཔོན་རིགས་མང་པོ་ཞིག་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་གྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་བཅར་དང་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་སོགས་ལ་འཚམས་གཟིགས་གནང་མྱོང་ཡོད་པ་རེད། ལེ་ཚན་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། ཉེ་ལམ་བོད་ཀྱི་མལ་གྲོ་གུང་དཀར་རྫོང་ཁུལ་དུ་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་ས་ཞིག་ཏུ་དོན་རྐྱེན་བྱུང་ནས་ལས་མི་དྲུག་གར་སོང་ཆ་མེད་དུ་གྱུར་བ་རྣམས་ད་ཆ་རྐྱེན་འདས་སུ་ཕྱིན་ཟིན་ཡོད་ཀྱང་དོན་རྐྱེན་བརྟག་དཔྱད་ཞིབ་ཕྲ་མ་བྱུང་སྔོན་གཏེར་ཁ་སྔོག་འདོན་ལས་གཞི་དེ་སླར་ཡང་འགོ་འཛུགས་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་གནས་ལྟ་ཞིབ་ཀྱིས་སྤྱི་ཟླ་དྲུག་པའི་ཚེས་གཅིག་ཉིན་གནས་ཚུལ་སྤེལ་བ་ལྟར་ན། ད་ལོ་སྤྱི་ཟླ་ལྔ་པའི་ཚེས་བཅུ་བཞི་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ཉེ་འདབས་མལ་གྲོ་གུང་དཀར་རྫོང་ཁུལ་དུ། ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་ས་ཞིག་ལ་དོན་རྐྱེན་བྱུང་ནས་མི་གྲངས་དྲུག་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་བྱུང་རྗེས་བརྟག་དཔྱད་བྱས་པ་དང་འབྲེལ་གཏེར་ཁ་སྔོག་འདོན་བྱེད་ས་དེ་ཡང་ལས་མཚམས་འཇོག་དགོས་བྱུང་ཡོད་པ་དང། ཡིན་ནའི་ད་རེས་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་ཉིན Kitco.com ཞེས་པས་གནས་ཚུལ་སྤེལ་བར་གོང་ཞུས་གར་སོང་ཆ་མེད་དུ་གྱུར་བའི་ལས་མི་དྲུག་པོ་རྣམས་རྐྱེན་འདས་སུ་ཕྱིན་ཟིན་པ། གཏེར་ཁ་སྔོག་འདོན་བྱེད་མཁན་གྱི་ཁེ་ལས་ཚོང་གཉེར་ཁང་དེས་བརྗོད་པའི་སྐོར་གནས་ཚུལ་བཀོད་ཡོད་འདུག་རྒྱ་ནག་གི་ཙི་ཅིན་གཏེར་ཁ་སྔོག་འདོན་ལས་རིགས་ཟེར་བའི་གསར་འགྱུར་བརྒྱུད་ལམ་གྱིས་སྤྱི་ཟླ་དྲུག་པའི་ཚེས་གཉིས་ཉིན་གནས་ཚུལ་སྤེལ་བ་ལྟར་ན། གཏེར་ཁ་སྔོག་འདོན་གྱི་མ་རྐང་བརྒྱ་ཆ་ལྔ་བཅུ་དང་ཚེག་གཅིག་འཛིན་མཁན་གྱི་བོད་ཀྱི་ཟངས་ཀྱི་གཏེར་ཁ་སྔོག་འདོན་ལས་རིགས་ལ་ཉེ་ཆར་མལ་གྲོ་གུང་དཀར་རྫོང་གི་ཛ་དྲག་གི་མོས་མཐུན་འཁོད་པའི་ཡིག་ཆ་ཞིག་ལག་འབྱོར་བྱུང་བ་དང། དེའི་ནང་དོན་རྐྱེན་བྱུང་སའི་མལ་གྲོ་གུང་དཀར་རྫོང་ཁུལ་གྱི་ཟངས་ཀྱི་གཏེར་ཁ་སྔོག་འདོན་ལས་གཞི་སླར་གསོ་བྱ་རྒྱུའི་སྐོར་བཀོད་ཡོད་པ་རེད། མལ་གྲོ་གུང་དཀར་རྫོང་ཁུལ་དུ་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་མཁན་གྱི་ཁེ་ལས་ཚོང་གཉེར་ཁང་གིས་སྤྱི་ཟླ་ལྔ་པའི་ཚེས་བཅུ་བཞི་ཉིན་གསལ་བསྒྲགས་ཤིག་སྤེལ་བའི་ནང། བོད་ཀྱི་གཏེར་ཁ་སྔོག་འདོན་ཚན་པས་རྒྱ་ནག་ཧྥུ་ཅན་ཤིན་ཝན་ཞང་ཟེར་བའི་གཏེར་ཁ་སྔོག་འདོན་ལས་ཁང་གིས། མལ་གྲོ་གུང་དཀར་རྫོང་ཁུལ་གྱི་ལྕགས་རིགས་གཏེར་ཁའི་རི་རྒྱུད་དུ་གཏེར་ཁ་སྔོག་འདོན་གྱི་ཆུ་ཕྱིར་འབུད་ཀྱི་ལས་གཞི་སྤེལ་བའི་སྐབས་དོན་རྐྱེན་བྱུང་བ་དང། དོན་རྐྱེན་བྱུང་རྗེས་ཁུལ་དེའི་གཏེར་ཁ་སྔོག་འདོན་གྱི་ལས་གཞི་ཁག་མཚམས་འཇོག་བྱས་ནས་གར་སོང་ཆ་མེད་དུ་གྱུར་བའི་ལས་མི་ཚོ་འཚོལ་ཞིབ་བྱ་རྒྱུ་བཀོད་ཡོད་ཅིང། གཏེར་ཁ་སྔོག་འདོན་ཁང་དེས་དོན་རྐྱེན་ཐད་བརྟག་དཔྱད་བྱེད་ཡས་ཀྱི་དུས་བཀག་སོགས་ཞིབ་ཕྲའི་གནས་ཚུལ་འགྲེལ་བརྗོད་བྱས་མེད་པར། གར་སོང་ཆ་མེད་དུ་གྱུར་བའི་ལས་མི་ཚོ་འཚོལ་ཞིབ་ལས་དོན་དེ་བཞིན་སྲིད་གཞུང་གིས་སྒྲིག་འཛུགས་བྱས་ནས་སྤེལ་བཞིན་ཡིན་པ་བརྗོད་ཡོད་པ་དང། ཡིན་ནའང་སྤྱི་ཟླ་ལྔ་པའི་ཚེས་བཅུ་དྲུག་ཉིན་འཚོལ་ཞིབ་ལས་དོན་མཇུག་བསྒྲིལ་ལུགས་བརྗོད་ཡོད་འདུག་ཉེ་ཆར་གཏེར་ཁ་སྔོག་འདོན་ལས་གཉེར་ཁང་རྫི་ཅིན་ཟེར་བས་དོན་རྐྱེན་དེའི་ནང་གར་སོང་ཆ་མེད་དུ་གྱུར་བའི་མི་སྣ་དྲུག་རྐྱེན་འདས་སུ་ཕྱིན་ཟིན་པ་དང། ད་ལྟའི་ཆར་དོན་རྐྱེན་སྐོར་བརྟག་དཔྱད་བྱེད་མུས་ཡིན་ལུགས་བརྗོད་ཡོད་པ་རེད། ཡང་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བྷར་ཏི་སི་ལཱ་བྷ་ཟེར་བའི་གོ་ལའི་རང་དབང་གི་འཐབ་རྩོད་ཅེས་པའི་གླེང་སྟེགས་སུ་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ལགས་ནས་བོད་ཀྱི་རང་དབང་འཐབ་རྩོད་དང་འབྲེལ་ནས་གཏམ་བཤད་གནང་སྐབས་བོད་དོན་འཐབ་རྩོད་ནམ་ཡང་བརླག་གི་མ་རེད་ཅེས་ནན་བརྗོད་གནང་འདུག་བེ་ལཱ་རོ་སི་འོས་འདེམས་ནང་སྲིད་འཛིན་ལ་དམ་འཛིན་བྱུང་ཡང་སྐྱབས་བཅོལ་དུ་འགྲོ་དགོས་བྱུང་བ་ལྕམ་སི་བྷི་ལི་ནཱ་ཁ་ཡ་དང་མཉམ་དུ་སྲིད་འཛིན་ཟུར་པ་བློ་བཟང་སེང་གེ་ལགས་ནས་བོད་ཀྱི་རང་དབང་འཐབ་རྩོད་སྐོར་བསམ་ཚུལ་སྤེལ་རེས་གནང་ཡོད་འདུག། སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཡོ་རོབ་དབུས་སུ་ཆགས་པའི་སི་ལོ་ཝེ་ཀི་ཡ་རྒྱལ་ས་བྷྲ་ཏིས་ལ་བྷ་ནང་ཚོགས་པའི་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་གོ་ལའི་རང་དབང་གི་འཐབ་རྩོད་ཅེས་པའི་གླེང་སྟེགས་སུ་ལྕམ་སི་བྷི་ལི་ནཱ་ཁ་ཡ་གཙོས་རང་དབང་གི་དོན་དུ་འཐབ་རྩོད་གནང་མཁན་གྱི་གལ་ཆེའི་མི་སྣ་མཉམ་ཞུགས་ཀྱིས་བགྲོ་གླེང་གནང་ཡོད་པ་བཞིན་སྐབས་དེ་དུས་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ལགས་ནས་བོད་ཀྱི་རང་དབང་འཐབ་རྩོད་དང་འབྲེལ་ཏེ་གཏམ་བཤད་གནང་ཞིང། སྐབས་དེར་སྲིད་སྐྱོང་མཆོག་ནས། རང་དབང་ཁང་པས་བཏོན་པའི་སྙན་ཐོ་ལྟར། བོད་ནི་འཛམ་གླིང་སྟེང་རང་དབང་ཆེས་སྡུག་ཤོས་ཀྱི་གྲས་ཏེ། སི་རི་ཡའི་གནས་བབ་དང་འདྲ་མཚུངས་བྱས་ནས་བཞག་ཡོད་པ་དེས་དོན་དངོས་གནས་སྟངས་རང་བཞིན་གྱིས་གསལ་སྟོན་བྱས་ཡོད་ལ། བོད་ཀྱི་གནས་སྟངས་ནི་མཐར་གཏུགས་ནས་ཡ་ང་བའི་གནས་སུ་གྱར་བ་དེ་ཡང་ཞི་ཅིན་ཕིང་སྲིད་འཛིན་ཆགས་པ་ནས་བྱུང་བ་ཞིག་རེད་ཅེས་གསུངས་འདུག། དེ་བཞིན་ལྕམ་སིབ་ལི་ན་ཁ་ཡ་མཆོག་ནས་གཏམ་བཤད་གནང་བའི་ནང་ཆབ་སྲིད་ཀྱི་གནོན་ཤུགས་མུ་མཐུད་ནས་ཡོང་བཞིན་པ་དང། ཁོང་རྣམ་པའི་རྒྱལ་ཁབ་ཏུ་ཉིན་རེ་བཞིན་ཆབ་སྲིད་བཙོན་པ་བཅུ་ནས་བཅོ་ལྔ་བར་བཙོན་འཇུག་བྱེད་མུས་ཡིན་ཞེས་གསུངས་ཤིང། དེ་བཞིན་ཡོ་རོབ་རང་དབང་རླུང་འཕྲིན་ཁང་གི་གཙོ་འཛིན་ཟུར་པས་ཀྱང་དེང་གི་དུས་འདིར་འཛམ་གླིང་ས་ཕྱོགས་གང་སར་འཕྲད་བཞིན་པའི་རང་དབང་གི་གནད་དོན་སྐོར་ནས་གཏམ་བཤད་གནང་འདུག་ཉིས་སྟོང་ཉི་ཤུ་ལོའི་བྷེ་ལ་རུ་སི་སྲིད་འཛིན་འོས་འདེམས་ནང

སྐུ་ཚབ་ཚོགས་པའི་འཐུས་མི་ཁག་ཅིག་གིས་རྒྱ་ནག་གཞུང་འབྲེལ་དྲ་རྒྱའི་བརྒྱུད་ལམ་ཐོག་རྒྱ་ནག་གི་དབང་འཛིན་འོག་བོད་ནང་གི་བོད་མི་ཚོ་བདེ་སྐྱིད་ངང་འཚོ་བ་སྐྱེལ་བཞིན་ཡོད་ལུགས་སོགས་ཀྱི་ནང་དོན་འཁོད་པའི་རྩོམ་ཡིག་འགྲེམས་སྤེལ་བྱས་ཡོད་པ་དང། ཡིན་ནའི་རྒྱུན་དུ་རྒྱ་ནག་གཞུང་འབྲེལ་གསར་འགྱུར་དང་དྲ་རྒྱའི་ཐོག་ཕྱི་རྒྱལ་གྱི་དཔོན་རིགས་སམ་མཁས་པ་སོགས་ཀྱིས་བྲིས་པའི་རྩོམ་ཡིག་རིགས་ཧ་ལམ་འགྲེམས་སྤེལ་བྱེད་བཅུག་གི་མེད་པ་རེད། གནས་ཚུལ་ནང་བཀོད་པ་ལྟར་ན། སྐུ་ཚབ་ཚོགས་པས་བོད་ཀྱི་ཉིང་ཁྲི་ཁུལ་དུ་ཕེབས་པའི་སྐབས་ཡར་ཀླུང་གཙང་པོའི་བྲག་རོང་ལ་ལྟ་སྐོར་བྱས་ཡོད་པ་དང། བོད་ཀྱི་སྲོལ་རྒྱུན་གྱི་ཤོག་བུ་བཟོ་ཁུལ་དང་ས་གནས་ཀྱི་གྲོང་ཚོ་ཁག་ལ་ལྟ་སྐོར་བྱས་ཡོད་པའི་ཁར། དེ་རྗེས་བོད་ཀྱི་ལྷོ་ཁ་ཁུལ་གྱི་རིག་གནས་ཤུལ་བཞག་འགྲེམས་སྟོན་ཁང་དུ་ཡང་ལྟ་སྐོར་གྱིས་བོད་ཀྱི་རིག་གནས་དང་ལོ་རྒྱུས་སོགས་དོན་དངོས་ཐོག་ནས་ཤེས་རྟོགས་བྱས་ཡོད་ལུགས་དང། དེ་མིན་ལྷ་སའི་ཁུལ་དུ་ལྷ་ས་གྲོང་ཁྱེར་པེ་ཅིན་ཚོད་ལྟའི་སློབ་འབྲིང་དུ་ལྟ་སྐོར་དང་སློབ་མ་ཚོའི་སློབ་སྦྱོང་གི་གནས་སྟངས་སོགས་རྒྱུས་ལོན་བྱས་ཡོད་ལུགས་སོགས་བཀོད་ཡོད་འདུག་རྒྱ་ནག་གཞུང་གིས་གོང་ཞུས་རྒྱ་ནག་དང་འབྲེལ་ལམ་ཉེ་བའི་འཕེལ་རྒྱས་འགྲོ་བཞིན་པའི་རྒྱལ་ཁབ་གསུམ་པའི་ཡུལ་གྲུ་ཁག་གི་ཕྱི་འབྲེལ་དང་མཁས་དབང་ཟེར་བ་ཁག་ཅིག་བོད་ནང་གདན་ཞུ་བྱས་ནས་ཁོང་ཚོས་རྒྱ་ནག་གཞུང་འབྲེལ་དྲ་ལམ་ཐོག་བོད་ནང་གི་བོད་མི་ཚོ་བདེ་སྐྱིད་ཀྱི་འཚོ་བ་རོལ་བཞིན་པའི་གནས་ཚུལ་ངོ་སྤྲོད་བྱས་ཡོད་དེ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་ནུབ་ཕྱོགས་ཡུལ་གྲུ་ཁག་གི་རྒྱ་ནག་གཞུང་གིས་བོད་ནང་སློབ་ལོ་ལོན་པའི་བྱིས་པ་ཚོ་བཙན་དབང་གིས་གཏན་འཇགས་སློབ་གྲྭའི་ནང་བཅུག་ཡོད་པའི་སྐྱོན་བརྗོད་ལ་ལན་འདེབས་ཤིག་ཡིན་པ་མ་ཟད། དེ་ཡང་རྒྱ་ནག་རང་ཉིད་ཀྱི་འདོད་མོས་བཞིན་རྒྱ་ནག་དང་ཉེ་བའི་ཡུལ་གྲུ་ཁག་གི་ཕྱི་འབྲེལ་དཔོན་རིགས་སོགས་བརྒྱུད་ནས་ལན་འཇལ་བྱས་པ་ཞིག་མཚོན་ཐུབ་ཀྱི་ཡོད་པའི་སྐོར་བོད་གནས་བསྐྱར་ཞིབ་ཀྱིས་སྤེལ་བའི་གནས་ཚུལ་ནང་བཀོད་འདུག། ཡང་གསར་འགྱུར་སྙན་སྒྲོན་ཞུ་རྒྱུའི་ནང། ལ་དྭགས་མི་མང་ཚོའི་ས་གནས་མི་མང་ཚོ་ཡང་རྒྱ་གར་གྱི་ལས་ཀའི་ཐོབ་ཐང་འགན་ལེན་གྱི་འཆར་གཞིའི་ནང་བཅུག་ཡོད་འདུག་བོད་གནས་ལྟ་ཞིབ་ཀྱིས་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་ཉིན་གནས་ཚུལ་སྤེལ་བ་ལྟར་ན། རྒྱ་གར་གྱི་ལ་དྭགས་ཁུལ་དུ་གནས་སྡོད་བཙན་བྱོལ་བོད་མི་ཚོ་ཡང་རྒྱ་གར་གྱི་ལས་ཀའི་ཐོབ་ཐང་འགན་ལེན་གྱི་འཆར་གཞིའི་ནང་བཅུག་རྒྱུ་ཡིན་ཞིང། ལས་ཀའི་ཐོབ་ཐང་གི་འགན་ལེན་འཆར་གཞི་དེ་བཞིན་རྒྱ་གར་རྒྱལ་ཡོངས་སུ་ལག་བསྟར་བྱེད་པའི་རྒྱ་གར་གྱི་ཁྲིམས་ལུགས་གྷན་དྷི་རྒྱལ་ཁབ་ཞིང་ལས་ལས་ཀའི་འགན་ལེན་ཁྲིམས་ལུགས་ནང་དོན་ནང་ཡོད་པ་དང། གནས་ཚུལ་ནང་བཀོད་པ་ལྟར་ན་ཞིང་ལས་འཕེལ་རྒྱས་ལས་ཁང་གི་རྒྱུན་ལས་འཐུས་མི་བཀྲ་ཤིས་རྣམ་རྒྱལ་གཡག་རྫི་ལགས་ཀྱིས་ཞིང་ལས་འཕེལ་རྒྱས་ལས་ཁང་གི་མ་གཞིའི་བདག་པོ་ཚོ་དང་འབྲེལ་ཡོད་ཁེ་ལས་ཀྱི་སྐུ་ཚབ་དབར་གྱི་ལྷན་ཚོགས་གཙོ་སྐྱོང་གནང་ཡོད་ཅིང། ལྷན་ཚོགས་དེའི་ཐོག་ལ་དྭགས་ས་གནས་སུ་གནས་པའི་སྐྱབས་བཅོལ་བོད་མི་ཚོ་ཡང་རྒྱ་གར་གྱི་ལས་ཀའི་ཐོབ་ཐང་འགན་ལེན་གྱི་འཆར་གཞིའི་ནང་བཅུག་རྒྱུའི་སྐོར་གྲོས་མོལ་བྱས་ཡོད་པ་རེད། ལ་དྭགས་གླེ་ཁུལ་གྱི་ངལ་རྩོལ་སྐྱིད་སྡུག་གི་འགན་འཛིན་བསོད་ནམས་ནོར་བུ་ལགས་ཀྱིས་འབྲེལ་ཡོད་འཆར་གཞིའི་གནས་ཚུལ་ཁག་མཁོ་འདོན་གནང་ཡོད་པ་དང། འཆར་གཞི་གཞིར་བཟུང་གླེ་ཁུལ་ཞིང་པའི་ས་གནས་ཀྱི་དཔལ་འབྱོར་དང་སྤྱི་ཚོགས་ནང་གི་དབུལ་པོའི་མང་ཚོགས་ཚོར་རྒྱལ་ཡོངས་གྲོང་གསེབ་ཁུལ་གྱི་ལས་ཀའི་འགན་ལེན་ཁྲིམས་ལུགས་འོག་རོགས་རམ་ཐོབ་རྒྱུ་ཡིན་པ་དང། དགོས་མཁོ་ཡོད་པའི་ཁྱིམ་ཚང་ཚོར་ལས་ཀའི་ལག་ཁྱེར་རེ་སྤྲད་ནས་ཆ་རྐྱེན་དང་མཐུན་པའི་མི་རྣམས་ལས་རིགས་གསར་པ་ཁག་ནང་མིང་འཛུགས་བཅུག་རྒྱུ་ཡིན་འདུག་རྒྱ་གར་གྱི་གྲོང་རྒྱ་གར་གྱི་རྒྱལ་ཡོངས་གྲོང་གསེབ་ཁུལ་གྱི་ལས་ཀའི་འགན་ལེན་ཁྲིམས་ལུགས་དེ་བཞིན་སྤྱི་ལོ་ཉིས་སྟོང་ལྔ་ལོར་གཏན་འབེབས་བྱེད་བཞིན་པ་དང་དེ་ཡང་རྒྱ་གར་གྱི་ངལ་རྩོལ་ཁྲིམས་ལུགས་དང་སྤྱི་ཚོགས་འགན་ལེན་ཆེད་ཡིན་འདུག་ཡང་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུ་གནང། བལ་ཡུལ་གྱི་སྲིད་འཛིན་ནས་རྩོད་གཞི་ཡོད་པའི་བལ་ཡུལ་གྱི་སྤྱི་དམངས་བཅའ་ཁྲིམས་དག་བཅོས་འཆར་ཟིན་ཞིག་ལ་ཆོག་མཆན་སྤྲད་ཡོད་པ་དང། དེས་རྒྱ་ནག་གཞུང་ཁོང་ཁྲོ་བསླངས་སྲིད་པའི་གནས་ཚུལ་ཐོན་འདུག་བཅའ་ཁྲིམས་བསྐྱར་བཅོས་དེའི་ནང་བལ་ཡུལ་གྱི་མི་སེར་དང་གཉེན་སྒྲིག་བྱས་པའི་ཕྱིའི་རྒྱལ་ཁབ་ཀྱི་བུད་མེད་ཚོར་འཕྲལ་དུ་བལ་ཡུལ་རྒྱལ་ཁབ་ཀྱི་སྤྱི་དམངས་ཐོབ་ཐང་སྤྲད་རྒྱུ་ཡིན་པར་འཁོད་ཡོད་ཅིང། ཡིན་ནའི་དེའི་གོང་གི་བལ་ཡུལ་གྱི་སྲིད་འཛིན་གྱིས་དེ་ལ་རྒྱབ་སྐྱོར་བྱས་མེད་པ་རེད། PTI གསར་འགྱུར་ལས་ཁང་གིས་ཕྱི་ཚེས་གཉིས་ཉིན་གནས་ཚུལ་སྤེལ་བ་ལྟར་ན། བལ་ཡུལ་གྱི་སྲིད་འཛིན་སྐུ་ཞབས་རམ་ཅན་དྲ་པོ་ཌེལ་མཆོག་གིས་དེ་སྔ་བལ་ཡུལ་ནང་རྩོད་གཞི་ཆེན་པོ་ཡོད་པའི་རྒྱལ་ཁབ་དེའི་སྤྱི་དམངས་བཅའ་ཁྲིམས་དག་བཅོས་འཆར་ཟིན་ཞིག་ལ་ཉེ་ཆར་ཆོག་མཆན་སྤྲད་ཡོད་པ་དང། ཆོག་མཆན་སྤྲད་པའི་དུས་ཚོད་དེ་ནི་བལ་ཡུལ་གྱི་སྲིད་བློན་པྲ་ཅན་ཌ་མཆོག་ཁྱིམ་མཚེས་རྒྱལ་ཁབ་རྒྱ་གར་དུ་རྒྱལ་དོན་འཚམས་གཟིགས་བྱེད་བཞིན་པའི་སྐབས་སུ་ཡིན་པ་རེད་ལ། གནས་དོན་དབྱེ་ཞིབ་པ་རྣམས་ཀྱིས་བལ་ཡུལ་གྱི་སྲིད་འཛིན་མཆོག་ནས་རྩོད་གཞི་ཡོད་པའི་བལ་ཡུལ་གྱི་སྤྱི་དམངས་བཅའ་ཁྲིམས་དག་བཅོས་འཆར་ཟིན་ལ་བཀའ་འཁྲོལ་གནང་པ་དེས་རྒྱ་ནག་གཞུང་ཁོང་ཁྲོ་བསླངས་སྲིད་པར་བརྗོད་འདུག་རྩོད་གཞི་ཆེ་བའི་བལ་ཡུལ་གྱི་སྤྱི་དམངས་བཅའ་ཁྲིམས་དག་བཅོས་འཆར་ཟིན་དེའི་ནང་བལ་ཡུལ་གྱི་སྤྱི་དམངས་དང་གཉེན་སྒྲིག་བྱས་པའི་ཕྱིའི་རྒྱལ་ཁབ་ཀྱི་བུད་མེད་ཚོར་འཕྲལ་དུ་བལ་ཡུལ་རྒྱལ་ཁབ་ཀྱི་སྤྱི་དམངས་ཐོབ་ཐང་སྤྲད་རྒྱུ་ཡིན་པ་བཀོད་ཡོད་ཅིང།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུས་ཡོད། རྩོད་རྙོག་གི་རྩ་བ་ནི་བསམ་བློ་གུ་དོག་དྲགས་པའི་དབང་གིས་ཡོང་གི་ཡོད་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་བསྩལ་གནང་མཛད་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གསན་གནང་རེད། ལྡི་ལི་བོད་ཁང་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཕྱི་ཟླ་དྲུག་པའི་ཚེས་གཉིས་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བོད་ཁང་དེ་ཉིད་ཀྱིས་གོ་སྒྲིག་ཞུས་པའི་ནཱ་ལེནྡྲ་གཙུག་ལག་རབ་འབྱམས་པའི་སློབ་ཐོན་སློབ་མ་གཙོ་བོར་གྱུར་བའི་ཕྱི་རྒྱལ་ཡུལ་གྲུ་ཁག་བཞི་བཅུ་ཙམ་ནས་ཕེབས་པའི་འབྲེལ་ཡོད་སློབ་མ་ལྔ་བརྒྱ་ལྷག་ལ་དམིགས་བསལ་མཇལ་ཁ་དང་རྗེ་ཙོང་ཁ་པ་ཆེན་པོས་མཛད་པའི་རྟེན་འབྲེལ་བསྟོད་པའི་གསུང་ཆོས་དང་དྲི་བར་བཀའ་ལན་སྩལ་བའི་སྐབས། རྩོད་རྙོག་གི་རྩ་བ་ནི་བསམ་བློ་གུ་དོག་དྲགས་པའི་དབང་གིས་ཡོང་གི་ཡོད་པ་བཀའ་གནང་སོང། འཇིག་རྟེན་རྒུད་པ་ཇི་སྙེད་པ་དེ་ཡི་རྩ་བ་མ་རིག་སྟེ། ང་རང་ཚོའི་བཀྲ་མི་ཤིས་པ་སྤྱི་པའི་དོན་དག་ལ་ཡིན་ནའི་རེད་སོ་སོ་སྒེར་གྱི་དོན་དག་ལ་ཡིན་ནའི་རེད་ཁྱིམ་ཚང་གི་དོན་དག་ལ་ཡིན་ནའི་རེད་བྱས་གང་ལྟར་རྙོག་གྲ་ཡོང་ཡག་གི་རྩ་བ་རུ་དེ་མི་ཤེས་པའི་དབང་གིས་ཡོང་གི་ཡོད་རེད་པ་ཅིག་བློ་རྒྱ་ཆུང་ཆུང་ཨེ་ནི་འབུ་གཟུགས་དོག་པོ་དེ་འདྲའི་ཅིག་གི་ཐོག་ནས་ཨེ་ནི་ཁ་ཐུག་ཁ་ཐུག་གི་ཅིག་གནས་ཚུལ་འགྲིག་མ་འགྲིག་གི་ཐོག་ནས་ཨེ་ནི་སེམས་ཁ་ནང་ལོག་ལ་ཡག་ཅིག་གི་ཁོང་ཁྲོ་ལངས་ཡག་གི་བཟོ་འདྲ་བོ་ཅིག་གིས། ཐེ་ཚོམ་སྐྱེ་ཡག་གི་བཟོ་འདྲ་བོ་དེ་ཚོའི་གྲས་རེ་ཡོང་བསྡད་ཀྱི་འདུག་བ། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཆོས་ལུགས་མཐུན་སྒྲིལ་གྱི་གལ་གནད་སྐོར་བཀའ་སློབ་སྩལ་བའི་ནང། ངོས་རང་ཕར་ཚུར་ཕྱིན་པའི་སྐབས་སུ་ཧིན་དུའི་ལྷ་ཁང་དང། ཇོའུ་ལྷ་ཁང། ཁ་ཆེའི་ལྷ་ཁང་སོགས་ཆོས་ལུགས་གཞན་གྱི་ལྷ་ཁང་དུ་ཕྱིན་ཏེ་ཁོང་ཚོས་སོ་སོའི་ཆོས་ལ་དད་པ་གནང་བར་རྗེས་སུ་ཡི་རངས་ཀྱིས་ཆོས་ལུགས་མཐུན་སྒྲིལ་ཡོང་ཐབས་ལ་འབད་ཀྱི་ཡོད། དཔེར་ན་ཨབ་གྷ་ནི་སི་ཐན་ལྟ་བུ་མཚོན་ན། ཤི་ཡ་དང་སུ་ནི་གཉིས་ནི་སྤྱི་ཡོངས་ཀྱི་ཆ་ནས་ཁ་ཆེའི་ཆོས་བརྒྱུད་གཅིག་པ་ཡིན་ནའང་ཆོས་བརྒྱུད་གཉིས་དབར་རྩོད་རྙོག་ཡོང་གི་ཡོད། གཞི་རྩའི་སེམས་པ་བཟང་པོ་བྱེད་དགོས་པ་ནི་ཆོས་ལུགས་ཚང་མའི་བསླབ་བྱ་གཅིག་གྱུར་ཡིན་ཞེས་བཀའ་གནང་སོང། ཨེ་ནི་སེམས་བཟང་པོ་བྱེད་ཡག་གི་རྒྱུ་མཚན་ལ་ཡང་རང་རང་གི་ལྟ་གྲུབ་ཀྱི་ཐོག་ནས་ཡང་འགྲེལ་བཤད་རེ་རྒྱག་ཡག་ཡོད་རེད་ད་གང་ལྟར་སྙིང་པོ་འདི་ཚང་མ་ལོག་གི་ཆོས་བྱེད་མཁན་གྱི་སེམས་པ་བཟང་པོ་དགོས་རེད་ཟེར་ད་དེ་གཅིག་གྱུར་རེད་ཤག་ཨ་ནི་སྤྱི་ཡོངས་ཀྱི་རྒྱ་གར་ངོས་ནས་གཅིག་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལ་ཡོད་བསྡད་པ་ཞིག་རེད། ཆོས་ལུགས་མཐུན་སྒྲིལ་ཡག་པོ་ཞིག་རེད་ཤག་ད་དེ་ང་ཚོས་དཔེ་མིག་ལྟོས་བཟང་པོ་གཅིག་ལ་བལྟས་ནས་མུ་མཐུད་ནས་ཆོས་ལུགས་མཐུན་སྒྲིལ་བྱེད་ཡག་དེ་དཔེ་གལ་ཆེན་པོ་རེད། ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་རྒྱལ་རྒྱུད་ཟིན་པའི་སྐབས་སུ་བོད་མིའི་ངོས་ནས་ནང་པའི་གཞུང་ལུགས་ཁག་ལ་དམིགས་བསལ་དོ་སྣང་བྱས་ཏེ་སློབ་གཉེར་མཛད་ཡོད་པ་དང། ཕྱིས་སུ་བོད་ནང་དགོན་སྡེ་ཁག་ཏུ་ནང་ཆོས་ལ་སློབ་གཉེར་བྱེད་སྟངས་དེ་ཡང་རིགས་ལམ་གྱི་ཐོག་ནས་དཔྱད་པ་བྱས་ཏེ་སློབ་གཉེར་བྱས་ཡོད་པ་དེ་ཡིས་ཧ་ཅང་གི་ཕན་ཐོགས་བྱུང་ཡོད། ལྷག་དོན་དུ་ཆབ་སྲིད་ཀྱི་དབང་གིས་བོད་ཀྱི་ཆོས་ལ་དམ་དྲག་ཇི་ཆེར་བཏང་ཡོད་ཀྱང་བོད་ནང་བོད་མི་ཚོ་ནི། ཉམས་པ་མེད་པའི་ངང་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་མུས་ཡིན་པ་བཀའ་གནང་ཞིང་དེང་སྐབས་ཆོས་ལ་དོ་སྣང་མེད་མཁན་ཚོས་ཀྱང་བོད་བརྒྱུད་ནང་བསྟན་ལ་དོ་སྣང་གསར་པ་ཞིག་སླེབས་ཡོད་པ་བཀའ་གནང་སོང། ད་དེ་སྔ་ཆོས་ལ་ཡ། དོ་སྣང་མེད་མཁན་དེ་ཚོའི་གྲས་ཀྱིས་ཅིག་བོད་གངས་ཅན་གྱི་ལྗོངས་ནས་ཡོང་བའི་དཔལ་ནཱ་ལེན་དྲའི་ཆོས་བརྒྱུད་ལ་དོ་སྣང་གསར་པ་ཅིག་འདུག་སེ་སླེབས་ཡོང་དུས་ལྡི་ལི་བོད་ཁང་གི་བཟོ་འདྲ་ཞིག་མི་སྒེར་ཅིག་ཚུགས་ཐུབ་ན་ཨེ་ཡང་ཁོ་ར་ཅིག་སློབ་སྦྱོང་བྱེད་ས་དང་ཅིག་བགྲོ་གླེང་བྱེད་ས་འདྲ་བོ་ཅིག་གི་ཁོ་ཚེ་ཐུབ་ཞིག་ཡོང་ས་ཡིན་པའི་འདི་ཙ་ནས་ཨེ་ནི། ལྡི་ལི་བོད་ཁང་དེ་ཚུགས་བྱས་འདུག་ས་རེད། ཡང་སྐབས་དེར་སློབ་མ་ཞིག་གིས་སྟོང་ཉིད་ལ་ཐོས་བསམ་སྒོམ་གསུམ་བྱས་པའི་ཕན་ཡོན་སྐོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཀའ་འདྲི་ཞུས་སྐབས། གང་ལྟར་སྟོང་ཉིད་སྒོམ་ཡག་འདི་ཙ་ནས་སེམས་ཀྱི་དྲི་མ་ཕར་ག་ལེ་ག་ལེ་ག་ལེ་ལེ་ཕར་སྦྱངས་ནས་ཨེ་ནི་སྔར་བསགས་ཀྱི་སྡིག་པ་འདི་ཡི་འདི་གིས་ཁོ་འབྲས་བུ་འདི་ཡི་འདི་ཨེ་ནི་དཔེ་ལྷག་མེད་དུ་ཕར་དག་འགྲོ་ཡག་ཞིག་ཡོང་གི་རེད་ཨེ་ནི་མ་འོངས་པ་ལ་ཡ

དེ་སྔ་ངས་ལྡི་ལིར་ཆགས་པའི་ནེ་རུ་གཙུག་ལག་སློབ་ཆེན་དུ་འཇར་མན་རྩོམ་རིག་ཐོག་གཙུག་ལག་རབ་འབྱམས་པའི་སློབ་གཉེར་བྱེད་བཞིན་པའི་སྐབས་བོད་ཁང་གི་ངོས་ནས་ནང་པའི་ལྟ་གྲུབ་ཐོག་སློབ་ཁྲིད་གནང་གི་ཡོད་པ་གོ་ཐོས་བྱུང་བས་དེའི་ནང་མཉམ་ཞུགས་བྱས་པའི་རྗེས་ང་ལ་སྔར་དང་མི་འདྲ་བའི་སེམས་ཤུགས་འཕར་མ་ཞིག་སྦྱིན་བྱུང། ནང་ཆོས་ལ་སློབ་གཉེར་གཏིང་ཟབ་བྱེད་པ་ཡིན་ན་སོ་སོ་སྒེར་གྱི་བདེ་སྐྱིད་ཙམ་མིན་པར་གཞན་གྱི་བདེ་སྐྱིད་ལ་ཡང་འབྲེལ་བ་ཆགས་ཀྱི་འདུག་ཅེས་འགྲེལ་བརྗོད་གནང་བྱུང།

ང་མེ་འཁོར་འབབ་ཚུགས་སུ། ཁོང་མཇལ་ཁར་ཁྲིད་སོང། སྐབས་དེར་གོང་ས་ཏཱ་ལའི་བླ་མ་མཆོག་ནས་ང་ལ་གནང་བའི་ཁོང་གི་མཚན་རྟགས་དེ་ད་དུང་ངའི་ལག་པར་ཡོད། ཐེངས་འདིར་རྡ་རམ་ས་ལར་ཡོང་སྟེ་གོང་ས་ཏཱ་ལའི་བླ་མ་མཆོག་ལ་དམིགས་བསལ་མཇལ་ཁ་ཞུ་རྒྱུ་བྱུང་བར་ཤིན་ཏུ་ངོ་མཚར་ཆེ། ཁོང་ནི་སྙིང་རྗེའི་བདག་ཉིད་ཡིན་ལ། ཁོང་གིས་བསྩལ་བའི་བྱམས་བརྩེའི་རང་བཞིན་གྱི་བསླབ་བྱ་བཟང་པོ་དེ་དག་ནི་དེང་གི་རྙོག་འཛིང་ཆེ་བའི་འཛམ་གླིང་འདིར་ཧ་ཅང་གི་དགོས་མཁོ་ཆེ་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་ཀྱིས་ནཱ་ལེནྡྲ་གཙུག་ལག་རབ་འབྱམས་པའི་སློབ་ཚན་གསོན་པའི་སློབ་མ་ཁག་ཅིག་རྒྱ་གར་གྱི་གཙུག་ལག་སློབ་གཉེར་ཁང་གི་ནང་སློབ་དཔོན་གྱི་ཕྱག་ལས་གནང་མཁན་བྱུང་ཡོད་པ་དང། མི་སྒེར་སོ་སོར་མཚོན་ན་སེམས་ཀྱི་དཀའ་ངལ་ཡོད་པ་མང་པོ་ཞིག་ལ་ཕན་ཐོགས་ཡང་བྱུང་ཡོད། སློབ་ཚན་འདི་ལེན་པའི་རྗེས་འབྲས་སུ་སློབ་མ་འགའ་ཤས་ལ་འོད་སྟོང་ལྡན་པའི་མདུན་ལམ་གསར་པ་གནས་ཡོད་པ་འགྲེལ་བརྗོད་གནང་བྱུང། ཞུ་བ་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་ས་ག་ཟླ་བའི་དུས་ཡུན་དང་བསྟུན་བྱས་ཁེ་ན་ཌའི་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་དུ་བོད་མི་ཚོས་རྒྱལ་བའི་བཀའ་འགྱུར་དང་བསྟན་འགྱུར་དག་སྒྲོག་ཞུ་བཞིན་པའི་སྐོར་ཨུ་རྒྱན་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་ལ་སྙན་སྒྲོན་ཞུས་གནང་བ་རེད།
ས་ག་ཟླ་བའི་དུས་ཡུན་དང་བསྟུན་ནས་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་རྒྱལ་བའི་བཀའ་འགྱུར་དག་སྒྲོག་ཞུ་རྒྱུའི་ཆོས་ཕྱོགས་ཀྱི་བྱེད་སྒོ་ཐེངས་བཅུ་གཉིས་པ་དེ་བཞིན་གནང་བཞིན་པ་གོང་ས་མཆོག་ནས་གཙོས་པའི་བླ་ཆེན་དམ་པ་རྣམས་དང་མི་རབས་རྒན་པ་རྣམས་ཀྱི་བཀའ་དྲིན་འོག་ས་གནས་སུ་དེ་ལྟ་བུའི་ཆོས་ཕྱོགས་ཀྱི་ལས་དོན་གཉེར་ཐུབ་པ་དེ་སྐལ་པ་བཟང་པོ་དང་བསོད་ནམས་ཆེན་པོ་ཡིན་པ་ཆོས་རིག་འགན་འཛིན་དགེ་བཤེས་བྱམས་པ་ལགས་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི།

བོད་ཀྱི་བསྟན་སྲིད་དོན་དུ་རང་ལུས་མེར་སྲེག་གིས་འདས་གྲོངས་སུ་སོང་བའི་བོད་མི་དང་གཞིས་ལུས་བོད་མིའི་དཀའ་སྡུག་ལ་གདུང་སེམས་མཉམ་བསྐྱེད་སླད་བོད་དོན་བདེན་མཐའ་གསལ་བ་བཅས་ལ་དམིགས་ནས་འཚོགས་བཞིན་ཡོད་པ་མུ་མཐུད་འགྲེལ་བརྗོད་གནང་བྱུང། ྋགོང་ས་ལྷ་མིའི་རྣམ་འདྲེན ྋསྐྱབས་མགོན་རྒྱལ་བའི་དབང་པོ་མཆོག་དབུས་པའི་འཛམ་གླིང་འདིའི་ནང་ལ་ཡང་རིས་སུ་མ་ཆད་པའི་བསྟན་འཛིན་སྐྱེས་ཆེན་དམ་པ་དེ་དག་རྣམས་སྐུ་ཚེ་ཞབས་པད་བརྟན་པ་དང་ཨ་འཛམ་བུ་གླིང་འདི་ནང་ལ་ད་ནད་ཡམས་དང་དམག་འཁྲུག་དང་མུ་གེ་ལ་སོགས་པ་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་བྱས་ཙང་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ལྷག་ཡ་ད་སངས་རྒྱས་ཀྱི་གསུང་དྲི་མེད་པ་བྱས།
དེ་མིན་བོད་མི་ཚོས་འབུམ་འགྱུར་ཟླ་བ་གཅིག་ངོས་འཛིན་ཐོག་རྣམ་དཀར་གྱི་དགེ་ལས་དང་དཀར་ཟས་བཅས་ལ་འབད་པ་གང་ཐུབ་གནང་དགོས་སྐོར་དང་དུས་དེ་བཞིན་བདག་ཅག་གི་སྟོན་པའི་མཛད་ཆེན་ཁག་བཅུ་གཉིས་ནས་གསུམ་མཉམ་འདུས་ཀྱི་ཟླ་བཟང་ཞིག་ཡིན་པ་དེ་དེ་ཡང། སྐུ་བལྟམས་པའི་མཛད་པ་དང་སངས་རྒྱས་པའི་མཛད་པ་དེ་བཞིན་སྐུ་མྱ་ངན་ལས་འདས་པ་བཅས་དུས་ཁྱད་པར་ཅན་ཞིག་ལ་ངོས་འཛིན་གནང་བའི་ཆོས་ཕྱོགས་ཀྱི་བྱེད་སྒོར་དགེ་སྡིག་གང་རུང་བསགས་པ་འབུམ་འགྱུར་ཡིན་པ་མུ་མཐུད་གསུངས་བྱུང། ཚེ་བརྟན་སངས་རྒྱས་ཀྱི་གསུང་བྱིན་རླབས་དེ་འབྲེལ་གྱི་ཏང་ང་ཚོ་གི་དུས་ཚིགས་ཁྱད་པར་ཅན་ས་ག་ཟླ་བ་དེ་དང་སྟབས་བསྟུན་ནས། ཁྲི་འགྱུར་འབུམ་འགྱུར་ཟླ་བ་བསོད་ནམས་ཀྱི་ཚོགས་རླབས་པོ་ཆེ་བསག་ཡ་གི་ཆེད་དུ་ལས་དུ་སེམས་དངོས་ཡོད་བྱེད་ཀྱི་ཡོད་རེད། བཀའ་འགྱུར་དག་སྒྲོག་གནང་བ་ཙམ་མ་ཡིན་པར་དེ་མིན་ཆོས་ཕྱོགས་ཀྱི་བྱེད་སྒོ་གཞན་ཁག་ཅིག་མཉམ་དུ་གཉེར་བཞིན་ཡོད་པ་ཁོང་ནས།
ད་བཀའ་འགྱུར་བསྒྲུབ་པ་ཡིན་ན་ཡང་དེ་ལ་ཡང་བསྟན་འགྱུར་དང། ཨ་ནི་རིན་ཆེན་གཏེར་མཛོད། ནི་བོན་གྱི་བཀའ་འགྱུར་དེ་གས་དེ་གཞི་བྱས་བྱས་ཡང་ལྷག་དེ་ཡོད། དེའི་ཤུགས་ལ་ཡང་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་རིམ་ཐུགས་སུ་འདྲེན་ཆོག་དང་འདྲེན་ཡས་ཀྱི་སྒྲོལ་མ་གསག་སྒྲུབ་བྱེད་ཡག་དང་དེ་འདྲའི་འཆར་གཞི་ཡོད་ཞུ་གི་ཡོད། ཆོས་ཕྱོགས་ཀྱི་བྱེད་སྒོ་དེ་དང་སྟབས་བསྟུན་ཕྱག་དཔེ་ལྗགས་ཀློག་གནང་མཁན་གཞོན་སྐྱེས་གསུམ་ལ་ས་ག་ཟླ་བའི་དུས་ཚོད་དང་བསྟུན་ནས་ཕྱག་དཔེ་ཀློག་གནང་བར་ཕེབས་པའི་མྱོང་ཚོར་འདི་ལྟར་ངོ་སྤྲོད་གནང་བའི་ཐོག་མར་བསྟན་འཛིན་འབྱོར་ལྡན་ལགས་ནས།

Satisfy ཆགས་བསྡད་ཤག་འོ། དེ་བཞིན་བསྟན་འཛིན་ལྷས་སྐྱིད་ལགས་ནས། བག་ཆགས་བཞག་ཡ་དང་འོ Atleast ད་ངའི་མི་ཚེ་ནང་ལ་བཀའ་འགྱུར་བསྟན་འགྱུར་ཅིག་ཤོག་གྲངས་གཅིག་གི་ནས་ཤོག་ལྷེ་གཅིག་ཀློག་ཡིན་ལ་ཅིག་སོ་སོ་དེའི་ར་འོ་འདི་འགྲོ་བཞིན། ད་དུང་དེ་ལྟ་བུ་ཆོས་ཕྱོགས་ཀྱི་བྱེད་སྒོ་དེ་བཞིན་ལོ་ལྟར་གངས་ལྗོངས་ཆོས་ལྡན་གླིང་དང། གཙོ་བོ་བཀའ་འགྱུར་དང་བླངས་གོ་སྒྲིག་ཚོགས་ཆུང་གི་རྒྱབ་སྐྱོར་འོག་ལས་རིམ་ཁག་སྒྲུབ་བཞིན་ཡོད་པ་དང་ཡོང་རྒྱུའི་བོད་ཚེས་བཅོ་ལྔ་ཉིན་ཆོས་ཕྱོགས་ཀྱི་བྱེད་སྒོ་རྒྱ་ཆེ་ཞིག་སྤེལ་གནང་རྒྱུ་ཡིན་པ་འབྲེལ་ཡོད་ནས་མུ་མཐུད་ངོ་སྤྲོད་གནང་བྱུང། མཉམ་དུ་ལ་ཡ་ཨ་ནི་བཀའ་འགྱུར་ཚོགས་ཆུང་དེ་དང་གངས་ལྗོངས་ཆོས་ལྡན་གླིང་ཐུན་མོང་ནས་ད་ས་ཟླ་ཚེས་པ་གཅིག་ནས་བཅོ་ལྔ་བར་དུ་བཀའ་འགྱུར་དེ་ད་ཐེངས་ལོ་ལྟར་བཞིན་ཀློག་གི་ཡོད་ཞུ་གི་ཡོད། བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་རྒྱང་སྲིང་ཞུ་ཡོད། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་མུ་མཐུད་གསན་རོགས་གནང། གཤམ་ནས་སྙན་སྒྲོན་ཞུ་རྒྱུའི་གླེང་མོལ་གྱི་ལེ་ཚན་ནང། བོད་བརྒྱུད་ནང་བསྟན་གྱི་ཧི་མ་ལ་ཡའི་རི་རྒྱུད་དང་བལ་ཡུལ་ནང་ལ་ཤུགས་རྐྱེན་དང་མ་འོངས་པར་ནང་པའི་བསྟན་པ་འཛིན་སྐྱོང་སྤེལ་གསུམ་ཐོག་ཧི་མ་ལ་ཡའི་རི་རྒྱུད་དེ་གནད་འགག་ཇི་ལྟར་ཆགས་པའི་སྐོར། ཉེ་ལམ་བལ་ཡུལ་ཤར་པའི་ས་གནས་ཤིག་ཏུ་རྙིང་མའི་དགོན་པ་ཕྱག་བཏབ་གནང་མཁན་ཤར་སྤྲུལ་དྭངས་བཅུད་རིན་པོ་ཆེ་མཆོག་དང་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་བར་གླེང་མོལ་ཞུས་ཞེས་གཤམ་གསན་རོགས་གནང། བཀྲ་ཤིས་བདེ་ལེགས་ང་རྡོ་རྗེ་དགྲ་འདུལ་ཡིན། བལ་ཡུལ་དང་ཧི་མ་ལ་ཡའི་རི་རྒྱུད་ཐོག་བོད་བརྒྱུད་ནང་བསྟན་གྱི་ཤུགས་རྐྱེན་དང་རྩ་འཛུགས་སྐོར་ལ་ཤར་སྤྲུལ་དྭངས་བཅུད་རིན་པོ་ཆེ་མཆོག་ལ་བཅར་འདྲི་ཞུ་རྒྱུ་ཡིན། རིན་པོ་ཆེ་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ། བཀྲ་ཤིས་བདེ་ལེགས། དང་པོ་རིན་པོ་ཆེའི་སྐོར་ལ་ངོ་སྤྲོད་མདོ་ཙམ་ཞིག་ཞུས་པ་ན་ཤར་སྤྲུལ་དྭངས་བཅུད་རྒྱ་མཚོ་རིན་པོ་ཆེ་མཆོག་བོད་མདོ་ཁམས་ཆབ་མདོ་ས་ཁུལ་དཔལ་འབར་རྫོང་ཁོངས་སུ་སྐུ་འཁྲུངས་པ་དང་དགུང་ལོ་བདུན་ལ་ཕེབས་སྐབས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་མཁའ་འགྲོ་ཀུན་བཟང་རིན་པོ་ཆེ། སྐྱབས་རྗེ་གྲུབ་དབང་པད་ནོར་རིན་པོ་ཆེ་བཅས་ནས་ཉེ་ཤར་སྐུ་ཕྲེང་གཉིས་པ་གར་དབང་རྒྱ་མཚོ་ཆོས་ཀྱི་བློ་གྲོས་ཀྱི་ཡང་སྲིད་དུ་ངོས་འཛིན་གནང་ནས་མཚན་ལ། གར་དབང་འགྱུར་མེད་ཀུན་བཟང་དྭངས་བཅུད་རྒྱ་མཚོ་ཐུབ་བསྟན་ཆོས་ཀྱི་རྒྱལ་མཚན་ཞེས་གསོལ་འདུག། སྐུ་ན་ཕྲ་བའི་སྐབས་སུ་ད་བོད་ནང་ལོགས་ལ། གསན་བསམ་མཛད་པའི་གི་ད་བླ་མ་ཁག་དེ། རྫོགས་ཆེན་མཁན་ཆེན་ཐུབ་བསྟན་རྣམ་རྒྱལ་དང། ལྷ་ཐོ་སྤྲུལ་སྐུ་རྣམ་རྒྱལ་རྡོ་རྗེ། བླ་མ་བུ་ཚེ་རིན་པོ་ཆེ། མཚམས་རྒན་འཇམ་དབྱངས་རིན་པོ་ཆེ་བློ་གྲོས་བཟང་པོ་སོགས་རིས་མེད་བཤེས་གཉེན་དུ་མའི་གི་མདུན་ནས་གསན་བསམ་དང་དབང་ཁྲིད་མན་ངག་ཞུས་འདུག་རིན་པོ་ཆེ་བོད་ནང་ལ་ལ་བཞུགས་པའི་སྐབས་སུ་ད་སྒྲུབ་ཁང་དུ་ལོ་གསུམ་ཟླ་གསུམ་གྱི་སྐུ་མཚམས་བཞུགས་ནས་བསྙེན་སྒྲུབ་སོགས་མཐར་ཕྱིན་པ་མཛད་འདུག་ལ་དགུང་ལོ་བཅུ་དགུ་ཐོག་ལ་སྟོད་གངས་རིན་པོ་ཆེ་ལ་ལོ་གཅིག་ལྷག་སྐུ་མཚམས་བཞུགས་རྗེས་གནས་དེ་ནས་བརྒྱུད་བཙན་བྱོལ་དུ་ཕེབས་ཡོད་པ་རེད། རྒྱ་གར་འཕགས་པའི་ཡུལ་དུ་གསན་བསམ་མཛད་སའི་གི་ད་བླ་མ་གཙོ་བོ་ཁག་སྟེ། གོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྐྱབས་རྗེ་གྲུབ་དབང་པད་ནོར་རིན་པོ་ཆེ། སྐྱབས་རྗེ་རྡོ་གྲུབ་ཆེན་རིན་པོ་ཆེ་མཆོག་དང། སྐྱབས་རྗེ་ཞེ་ཆེན་རབ་འབྱམས། སྐྱབས་རྗེ་ནམ་མཁའ་དྲི་མེད་རབ་འབྱམས་རིན་པོ་ཆེ། མཁན་ཆེན་རྣམ་གྲོལ་ཚེ་རིང་མཆོག་སོགས་ཀྱི་སྐུ་མདུན་ནས་དབང་ཁྲིད་མན་ངག་བཅས་མང་པོ་ཞུས་འདུག། གཞན་ཡང་ཟབ་གཏེར་འཁོར་སྒྱུར་གཏེར་ཆེན་རིག་འཛིན་ཉི་མ་གྲགས་པ་བསྟན་པ་ཉིད་ཆག་འཇིག་གི་མཚམས་སུ་ཐུག་སྐབས་མགོན་པོ་གང་ཉིད་ཀྱི་ཐུགས་བསྐྱེད་ཀྱི་གོ་ཆ་བཙན་པོ་ཡོད་མུས་བཞིན་ཁྱད་པར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོས་ཀྱང། གཏེར་ཆེན་ཉི་མ་གྲགས་པའི་གི་ཆོས་བརྒྱུད་ཉིད་ལ་ཞབས་འདེགས། ཅི་ལྕོགས་སྒྲུབ་དགོས་པའི་གི་བཀའ་ལུང་གི་དབུགས་དབྱུང་སྩལ་བ་ཉིད་སྤྱི་བོའི་རྒྱན་དུ་བསུས་ཏེ། ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ཅོན་ཏ་ར་ས་གནས་སུ་ཉི་མ་གྲགས་པའི་གི་ཟབ་གཏེར་གྱི་བརྒྱུད་འཛིན་ཕ་ཡུལ་ཉི་གྲགས་བྱེས་ཀྱི་གདན་ས་ཆེན་མོ་སྔ་འགྱུར་ཟབ་གསང་ཆོས་འཁོར་གླིང་དགོན་པར་རྟེན་དང་བརྟེན་པ་བཅས་ཕྱག་བཏབ་ཅིང། སྐབས་དེ་ལ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དབུ་འབྱེད་གནང་བ་དང་བཙན་བྱོལ་བོད་མི་ཡི་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་མཛད་སྒོ་ཐོག་ལ་ཡང་ཕེབས་འདུག། ཉིས་སྟོང་བཅོ་ལྔ་ལོ་ལ་བལ་ཡུལ་གྱི་ས་ཡོམ་གོད་ཆག་ཁྲོད་ཤར་པའི་གི་ས་གནས་ཤིག་ལ་དགོན་པ་རྩ་གཏོར་བཏང་ནས་བསྐྱར་བཞེངས་མ་ཐུབ་པ་ལ་ལུས་ཡོད་པའི་སྐབས་དགོན་པའི་གི་འབྲེལ་ཡོད་ཀྱིས་ཤར་སྤྲུལ་དམ་ཆོས་རིན་པོ་ཆེ་མཆོག་ལ། དགོན་གནས་དེ་ལ་སླར་ཡང་དགོན་པ་ཞིག་གསར་བཞེངས་གནང་རྒྱུ་གི་སྐྱབས་འཇུག་ཞུས་པ་བཞིན་ཁོང་གིས་ཐུགས་འགན་བཞེས་ནས་དགོན་པའི་གི་རྟེན་དང་བརྟེན་པ་བཅས་གསར་བཞེངས་མཛད་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་ལྔ་པའི་གི་ཚེས་ཤར་ལ་བལ་ཡུལ་གྱི་ལུང་པ་ཡེ་ལུང་ཞེས་པའི་གི་ས་ཆ་ལ་སྔ་འགྱུར་ཡེ་ཤེས་ཁྱུང་རྫོང་གླིང་དགོན་པར་དངོས་སུ་དབུ་འབྱེད་ཀྱི་སྐབས་སུ་བལ་ཡུལ་གྱི་སྲིད་བློན་པུ་ཤི་པ་ཀ་མ་ལ་ད་ཧལ་ཡོངས་གྲགས་སུ་པར་ཅན་ཌ་ཟེར་བའི་གི་དམར་ཤོག་ཚོགས་པའི་གི་དབུ་ཁྲིད་ཁོང་དང་བོད་གཞིས་བྱེས་གཉིས་སུ་གནས་པའི་གི་གནད་ཡོད་མི་སྣ་གང་མང་ཞིག་ཡང་མཛད་སྒོ་ནང་ཕེབས་འདུག་མདོར་ན་ཤར་སྤྲུལ་དམ་ཆོས་རྒྱ་མཚོ་རིན་པོ་ཆེ་མཆོག་གིས་ད་ཆ། བསྟན་འགྲོ་ཡི་དོན་དུ་འཛམ་གླིང་ཤར་ནུབ་གང་ས་ལ་དད་ལྡན་སློབ་མ་རྣམས་ལ་ཆོས་སྤེལ་དང་ཡང་སྒོས་སུ་ཆོས་སྐུ་ཉི་གྲགས་ཆོས་བརྒྱུད་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་མཛད་བཞིན་པ་བཅས་རེད་འདུག་ད་རེས་རིན་པོ་ཆེ་འདི་ག་ཝཱ་ཤིན་ཀྲུན་དུ་ཕེབས་པ་དང་བསྟུན་བཙན་བྱོལ་དུ་ཨ་ནི་བོད་བརྒྱུད་ནང་བསྟན་གྱིས་ཧི་མ་ལ་ཡའི་རི་རྒྱུད་དང་བལ་ཡུལ་ནང་ཤུགས་རྐྱེན་དང་མ་འོངས་པ་ནང་པའི་བསྟན་པ་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ལ་ཧི་མ་ལ་ཡའི་རི་རྒྱུད་དེ་གནད་འགག་ཇི་ལྟར་ཆགས་པའི་སྐོར་གླེང་མོ་བྱེད་རྒྱུ་ཡིན་རིན་པོ་ཆེ་ལགས་ཡ་དེ་རིང་ང་ཚོའི་ལས་ནང་ཕེབས་པར་བཀའ་དྲིན་ཆེ་ཞུ་ཡ་དང་ད་གོང་ངས་ངོ་སྤྲོད་ཞུས་པ་ནང་བཞིན་གྱི་རེད་རིན་པོ་ཆེའི་ཐོག་མ་ད་ལྟ་འདི་ལྟ་ཧི་མ་ལ་ཡའི་རི་རྒྱུད་ཀྱི་དད་ལྡན་པ་ཚོ་དང་འབྲེལ་བ་ཆགས་སྟངས་འདི་ག་འདྲི་འདྲ་བོ་ཅིག་བྱུང་རེད། ཁྱེད་རང་ང་ཚོ་དང་རྒྱ་གར་ལ་ཡ་གི་ཟབ་གསང་ཆོས་འཁོར་གླིང་དགོན་པ་བརྒྱབ་ནས་ཨ་ནས་ད་ནང་གི་གྲྭ་པ་སློབ་གཉེར་བྱེད་ཡག་ཐད་དུ་དགེ་རྒན་མང་པོ་ཅིག་མ་གི་ནས་གདན་འདྲེན་ཞུ་དགོས་བར་རྣམ་གྲོལ་གླིང་དུ་མ་ཤར་རྣམ་གྲོལ་གླིང་ཞིག་ཏུ་གདན་འདྲེན་ཞུ་དགོས་རེད་དེ་ནས།

ས་ཡོམ་གྱི་དཀའ་ངལ་གྱི་གནས་བབ་དེ་དག་རྐྱེན་བྱས་ནས་ཁོ་རང་ཚོའི་ཡུལ་མི་ཚོ་གིས་ང་ལ་རེ་བ་བརྒྱབ་པ་རེད། དེ་འདྲ་བྱས་ནས་ང་ཚོར་འབྲེལ་བ་ཆགས་པ་རེད། ལགས་སོ། ད་རིན་པོ་ཆེ་གིས་བལ་ཡུལ་གྱི་ས་ཡོམ་དང་འབྲེལ་ཡོད་གསུངས་ཡོང་དུས་བལ་ཡུལ་ལ་ས་ཡོམ་གྱི་གཏོར་སྐྱོན་ཤུགས་ཆེན་པོ་ཅིག་ཐེབས་རེད་ཡོངས་གྲགས་རེད་དེ་ཉིས་སྟོང་ཉིས་སྟོང་བཅོ་ལྔ་ལོ་ལ་རེད་འདུག་ད་དེ་ནས་ནི་དགོན་པ་ཞིག་རལ་ཐེབས་པ་དེ་འདྲ་ཅིག་རིན་པོ་ཆེ་གི་བྱ་གཞག་ནང་ནས་ཀྱི

ད་ལྟའི་བར་དུ་གཅིག་བལ་ཡུལ་གྱི་ཆ་བཞག་ན། གཞུང་གི་ངོས་ཐོག་ནས་དམིགས་བསལ་གྱི་ཐད་ཀར་ཤན་ཤུགས་ཆེན་པོ་གཏང་གཏོང་ཡོད་པ་དེ་འདྲ་རེད་མི་འདུག་དེ་ཡིན་ན་ཡང་ད་བལ་ཡུལ་ཁོ་རང་ལུང་པ་ཁོ་རང་དམངས་གཙོ་ཡིན་དུས་ཨ་ནེ་ཧི་མ་ལའི་རི་རྒྱུད་ཀྱི་ད།

ཅིག་ལེགས་བྱས་ཟེར་ན་རེད་ཨ་ནི་ཚུར་ཡང་ཅིག་བོད་པའི་ནང་ཆོས་ལ་ཁོ་རང་ཚོ་གི་ཅིག་བསྟན་པ་འཛིན་ཡག་གི་དེ་འདྲིའི་གི་ཆེད་དུ་ཞབས་འདེགས་སྒྲུབ་ཡ་འདྲ་པོ་དང་འབད་བརྩོན་ཐུགས་བརྩོན་འདི་ག་འདྲི་འདྲ་པོ་ཅིག་གཟིགས་གི་འདུག་དེ་ནས་འགའ་དེ། དེ་དཔེ་མི་སྲིད་གི་ཤུགས་ཆེན་པོ་རེད། དེ་སྤྱིར་བཏང་རྩ་བའི་ཆ་ནས་བལ་ཡུལ་དེ།

ཐུགས་བསྐྱེད་ས་གི། འདྲ་བ་དེ་ཐ་ན་ཆགས་བསྡད་ཡོད་རེད་དཔེར་ན་སངས་རྒྱས་བཅོམ་ལྡན་འདས། མ་དག་པའི་སྐྱེ་བའི་སྐབས་ལ་དང་པོ་ཐུགས་བསྐྱེད་ས་དེ་དམྱལ་བ་ན་ལ་རེད་པ། གྲོགས་ཀ་མ་རུ་པ་དང་མཉམ་དུ་ལ་ཨེ་ནས་དམྱལ་བའི་ཐག་པ་བཏགས་ཡོང་དུས་ཁོང་གི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཨེ་ནས་ཐིག་གཏོགས་ཀྱི་ལྷ་ཡུལ་ལ་ཕེབས་ས་ལོ་རྒྱུས་དུ་ནས་ཡོད་རེད་པ་ནང་བཞིན་གྱི། ཨེ་ནས་ད་ལྟ་དེ། མཁན་སློབ་ཆོས་གསུམ་ཨ་མ་བྱ་རྫི་མོ་གི།

ད་ལོ་མང་པོ་ཅིག་ལ་ཆོས་ལུགས་གཞན་དག་ཡེ་ཤུ་ཧ་རིག་ཏུ་སོང་མུ་སི་ལིམ་ནས་དཔལ་འབྱོར་གྱི་རོགས་སྐྱོར་ཐོག་ནས་སྒྱུར་མཁན་ག་ལ་གང་ས་ཡོང་དགོས་ས་རེད། ད་ཧིན་དུ་ཁོ་རང་བཞིན་ཤུགས་ཆེན་པོ་རེད་ཡིན་ནའང་ཧིན་དུ་དང་ཧི་ཧི་མ་ལ་རི་རྒྱུད་ལ་ཕར་ཅིག་ཤུགས་རྐྱེན་ཐེབས་ཡ་དཀའ་ལས་ཁག་པོ་རེད། ཧི་མ་ལ་རི་རྒྱུད་ནང་ནས་ལྷག་པར་དུ་ཤར་པ་མི་རིགས་དེ་དཔེ་རིགས་རྒྱུད་ཁོ་རང་གཙང་མ་ཉར་མཁན་ཅིག་རེད། དེ་རིག་གཞུང་དཔེ་མི་སྲིད་གཙང་མ་ཉར་མཁན་ད་ད་ལྟ་འདྲ་བ་ཡིན་ནའང་ད

ཕ་གི་ལ་དགོན་པ་དེ་བཞེངས་དགོས་ཡ་འདི་གི་གནས་འགག་འདྲ་བོ་ཅིག་ག་འདྲི་འདྲ་བོ་ཅིག་བཟོ་ད་གཙོ་བོ་ཡུལ་མི་གིས་གསོལ་འདེབས་ཞུས་པའི་དེ་ལ་རྐྱེན་རེད་པས། རེད་ད། སྤྱིར་བཏང་ཡུལ་མི་གི་རེ་བ་བརྒྱབ། དེ་གཞི་རྩ་འདྲ་བོ་དེ་རེད། དེ་ནས་སློབ་གཉེར་ད་གལ་ཆེན་པོ་རེད། མགོན་པོ་དབྱིག་གཉེན་གྱིས་གསུངས་པ་ནང་བཞིན་སྟོན་པའི་དམ་ཆོས་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དོ་དེ་འཛིན་བྱེད་པ་སྨྲ་བ་དང་སྒྲུབ་པར་བྱེད་པ་ཁོ་ནའོ་གསུངས་པ་ནང་བཞིན་གྱི། སངས་རྒྱས་ཀྱི་བསྟན་པ་དེ་ལུང་རྟོགས་གཉིས་ལ་རག་ལས་དེ་ཡོད་རེད། ད་དེ་ཐོས་བསམ་སློབ་གཉེར་བྱེད་ཡག་ད་གལ་ཆེན་པོ་རེད། ད་ལྟ་གོང་དུ་བཤད་པ་ནང་བཞིན་གྱི། སྔོན་མ་ཐེ་བ་ཡིན་ན། ད། ཧིན་དུ་གི་ཤུགས་རྐྱེན་ཐེབས་འགྲོ་དུས། ནང་པ་དང་སོ་སོ་ནང་པ་ཡིན་དྲན་གིན་དྲན་གིན་ལ་ཡང་བྱེད་སྟངས་ཧིན་དུ་གི་བྱེད་སྟངས་དེ་འདྲ་བྱས་ཏེ་ས་མཚམས་དེ་འདྲ་མང་པོ་བྱུང་རེད་དེ་ཆགས། ད་ང་ཚོ་བོད་བརྒྱུད་ནང་བསྟན་དེ་ཕྱི་ལོགས་ལ་ཡོང་སྟེ། ཨ་ནི་རིས་མེད་ཆོས་བརྒྱུད་ཁག་གི་བླ་མ་རྣམས་ཀྱི་ཐུགས་རྗེས་ཧེ། ད་དེའི་ཧེ་ནང་པ་དང་ཧིན་དུ་གི་ས་མཚམས་འདྲ་བོ་དེ། ལྟ་བ་ད་མ་བྱེད་ཁའི། སྤྱོད་པའི་སྤྱོད་པ་ཙམ་མ་ཟད་ཀྱི་ལྟ་བའི་ཐོག་ནས་ཡང་ད་ས་མཚམས་འདྲ་བོ་དེ་ཚོ་ཤེས་མཁན་ཆགས། ད་ཧི་མ་ལ་ཡའི་རི་རྒྱུད་ནང་ནས་མཁན་པོ་དང་དགེ་བཤེས་དེ་འདྲ་མང་པོ་ཡོད་རེད། རེད་དེ་ཡིན་ན་ཡང་ད་མི་མང་གི་ནང་ལའང་ཆོས་གོ་རྟོགས་གཏིང་ཟབ་དེ་དགོས་ངེས་ཅན་རེད་དྲན་གྱི་འདུག་ད་དེ་ཙམ་མ་རེད་མ་ཟད་ཧི་མ་ལ་ཡ་དང་ལྷག་པར་ཤར་པ་ཧ་ལུང་པ་དེའི་ནང་ལའང་མང་ཆེ་ཤོས་དེ་ད་ཆོས་པ་རེད་དེ་ག་རེད། ང་ཚོ་གུ་རུ་རིན་པོ་ཆེ་བོད་ལ་ཕེབས་ཡོང་དུས་སྐབས་ལ། མཁན་སློབ་ཆོས་གསུམ་དུས་ལ་དགེ་འདུན་གྱི་སྡེ་གཉིས་ཟེར་ཡོད་རེད། རབ་བྱུང་མདོ་ཡི་སྡེ་དང་སྔགས་འཆང་ལྕང་ལོའི་སྡེ། སྔགས་འཆང་ལྕང་ལོ་གི་སྡེ་ཟེར་བ་དེ་སྐྱེ་བོ་ཕལ་པའི་ནང་ལ་ཡོད་བསྡད་པ་ཅིག་རེད། ད་དེའི་སྐབས་ལ་ང་ཚོ་སྡོམ་པ་གསུམ་ཟེར་བཤད་ཡོང་དུས། ཨ་ནེ། ཡང་ཁ་ཤས་ཀྱིས་སྔགས་པ་ཟེར་བ་དེ་མི་སྐྱ་རང་རང་ཡིན་ཆགས་ཆེ།

ཉེ་ཆར་རང་ལ་ཅིག་ཨ་རིའི་རྒྱལ་སྤྱིའི་ཆོས་དད་ལས་ཁུངས་ཀྱིས་ད་ལྟ་དེའི་སྙན་ཐོ་ཞིག་བཏོན་ཡོད་རེད་དེའི་ནང་ལོགས་ལ་ནང་པའི་གི་ད་དགོན་པ་དེ་ཚོ་ཕུད་པའི་གི་གཞན་པ་ཚང་མ་གི་ཅིག་དེབ་སྐྱེལ་བྱེད་དགོས་གི་ཡོད་པ་འདྲ་བོ་ཅིག་ཡང་ནང་པ་ལ་དམིགས་བསལ་འདྲ་བོ་ཅིག་ཡོད་རེད་པ་ཕ་གིར། སྤྱིར་བཏང་ད་ཡིན་གཅིག་མིན་གཉིས་གི་དེབ་སྐྱེལ་བྱེད་ཤོག་ཟེར་མཁན་འདྲ་གི་བར་གྱི་ཡོད་ན་མེད་ན་མི་ཤེས་སྤྱིར་བཏང་བལ་ཡུལ་རེད་ད་དེའི་ཐོག་ལ་དཔེ་མི་སྲིད་ལྷོད་པོ་རེད་དེ་རེད་དེ། དེབ་སྐྱེལ་བྱེད་ས་ལམ་ཁ་ད་ཡོད་རེད

དེ་ནས་ད་ས་ཡོམ་གྱི་རྗེས་ལ་ཏན་ཏན་ཡར་རྒྱས་འགྲོ་ཡོད་ཀྱི་རེད་དྲན་གྱི་འདུག་ད་དེའི་སྐབས་ལ་ཁོ་ནད་ཐོག་ལ་སྨན་འདྲ་བོ་ཅིག་ཆགས་ཡོད་རེད་བ། དེ་ཡིན་དུས་ཕན་ད་ཅིག་དཔལ་འབྱོར་ཡིན་ན་རེད་ནུས་པ་ཡིན་ན་རེད་གང་ཅིའི་ཐོག་ནས་ད་ཤུགས་རྐྱེན་ཆེ་ཡ་ཅིག་ད་བླ་མ་གྲྭ་བ་རེད་དེ་ག་རེད་དེ་ཚོས་ཤུགས་མང་པོ་བརྒྱབ་ན་ཏན་ཏན་འགྲོ་ཡོད་རེད་དྲན་གྱི་འདུག་དེ་མ་མཐའ་ལ་ཆ་བཞག་པ་ཡིན་ན་དེ་ནས་སྔོན་མ་གསར་འགྱུར་གཅིག་གི་ནང་ལ

རྗེས་ལ། དགོངས་དག་ལབ་དགོས་ཡག་གནས་ཚུལ་དེ་ལྟར་ཆགས་པ་རེད་གྲྭ་བ་དཀྱུས་མ་གཅིག་ལ་འགྲམ་ལྕག་གཞུས་ནས། ད་དེ་ལྟ་སྟེ་མི་མང་གི་ངོས་ནས་གྲྭ་བ་ལ་གཅིག་བྱེད་ཟེར་བ་ཡིན་ན། ད་ཧ་ལས་འགྲོ་ཡག་དེ་འདྲ་ཁེལ་ཡིན་དུས་མི་མང་ངོས་ནས་གཅིག་བླ་མ་གྲྭ་བ་ལ་དཔེ་རིན་ཐང་དང་བརྩི་མཐོང་ཆེན་པོ་རེད། ཉིས་སྟོང་བརྒྱད་ཀྱི་རྗེས་ལ་ད་བལ་ཡུལ་ལ་བོད་པའི་གི་ཆབ་སྲིད་ཀྱི་ད་ལས་འགུལ་སྤེལ་ཡག་གི་ཐོག་ལ་ད་ཧ་ལང

བལ་ཡུལ་ལ་རྫུན་སྒྲིག་གི་གསོན་ཤུགས་འདྲ་བོ་ཅིག་སྤྲད་ཐུབ་ཡ་གི་ལམ་ཀ་འདྲ་བོ་ཅིག་གཟིགས་ཐུབ་ཡོད་ན་མེད་ན། ད་དེ་སྤྱིར་བཏང་ད་ལྟའི་བར་དུ་ལ་བོད་བལ་ཡུལ་གྱི་ལུང་པ་ཁོ་རང་གྱི་ནང་པ་ཙམ་མ་ཡིན་པའི་ད་མི་སེར་དཀྱུས་མ་གི་རྐང་པ་བཙུགས་ས་གི་འཛམ་བུ་གླིང་ནས་རྒྱལ་ཁབ་ཕལ་ཆེར་ཨང་དང་པོ་ཡག་ཤོས་དེ་ཆགས་བསྡད་ཟེར་ན་ལབ་མ་ཆོག་པ་ཡོད་མ་རེད།

ཡིན་རྒྱུ་སྐབས་དེ་དུས་ནས་རྒྱ་ནག་གཞུང་ལ་ཨ་ནེ་རྒྱ་ནག་ལ་གནོད་ཡག་ལས་ཀ་མི་བྱེད་ཡ་ང་ཚོ་ཁས་ལེན་དགོས་ཟེར་སྔས་མ་ནས་རྒྱལ་པོ་སྐབས་ནས་ལབ་དེ་ལབ་ཡོད་རེད་དེ་ཡིན་ན་བོད་པ་ལ་དེ་གའི་ཚད་ཀྱི་དམ་པོ་བྱེད་ཡོད་མ་རེད་ད་དེང་སང་ཏོག་ཙ་ཏོག་ཙ་རྣམ་འགྱུར་འདྲ་ཅིག་མ་སྟོན་རང་སྟོན་ཁེལ་གྱི་ཡོད་ས་རེད་གཞུང་གི་ངོས་ནས་འདོད་པ་མེད་ན་བྱེད་དགོས་ཡ་མང་པོ་བྱེད་སྔས་མ།

ད་རྒྱ་ནག་གི་གནས་སྟངས་ཁོའི་གནས་བབ་རུ་བྱས་བ་ཡིན་ན་ཕ་གིའི་རྒྱལ་བ་རིན་པོ་ཆེ་སྐུ་པར་ཡག་ཀྱང་མ་བལ་ཡུལ་ལ་བཞག་མི་ཆོག་པ་བཟོ་ཡག་གི་ཕ་གིའི་ལམ་ཁ་དང་ཁོང་ཚོའི་གནོན་ཤུགས་སྤྲད་དགོས་པ་དེ་རྒྱལ་བ་རིན་པོ་ཆེ་སྐུ་པར་ག་ཚད་ཆམ་ཆམ་ག་ཚད་ག་བ་ལྷུས་ལྷུས་ག་ཚད་སྤྲད་འདྲ་བལ་ཡུལ་ལ་དེ་རྙོག་དྲ་བྱེད་མཁན་ཡོད་མ་རེད་པོ་ལིས་འདྲ་ཅིག་ལ་རྒྱལ་བ་རིན་པོ་ཆེ་སྐུ་པར་སྤྲད་ན་ཁོ་ཐུགས་རྗེ་ཆེ་ཟེར་ཕ་གིའི་མགོ་ཐོག་བཞག་གི་རེད་ནང་པའི་བླ་མ་ཡིན་པ་ཅིག་དེ་ད་ག་ནང་བཞིན་ཁོའི་ད་བོད་ཀྱི་རྩ་དོན་ཐོག་ལ་དེ་གར་ཁས་ང་ཚོ་ད་ང་ཚོ་བོད་ཀྱི་རྩ་དོན་ཟེར་དུས་ད་ཆབ་དཔལ་རིག་གསུམ་བཞག་གི་རེད་རིག་གཞུང་ནང་ལ་ནང་ཆོས་དེ་བཞག་གི་རེད་ད་རིག་གཞུང་དཀའ་ངལ་རྩ་ནས་ཡོད་མ་རེད། དེ་ནས་དཔལ་འབྱོར་ལ་ད་ལྟ་ཞུས་པ་ནང་བཞིན་འདི་རེད་ད་དེའི་ཆ་ལ་ད་ཟ་ཁང་མགྲོན་ཁང་ག་ཚད་བརྒྱབ་ན་ལས་ཀ་དེ་ལས་ཆོག་དེ་ག་བ་རེད། ད་ཆབ་སྲིད་ཟེར་ཡ་དེ་ད་དེའི་གི་ནང་ནས་ཆ་ཤས་ཅིག་རེད། ད་སྤྱིར་བཏང་གི་ཁོ་སྒྲོམ་གཞི་དེ་ང་ཚོ་མི་རིགས་ཅིག་གསོན་པོ་གནས་དགོས་ཀྱི་ཡོད་ན་སྐད་ཡིག་དང་རིག་གཞུང་དེ་གསོན་པོ་གནས་དགོས་རེད། དེ་ནས་ཕྱིའི་གི་ད་ཆ་ལུགས་དེ་ཚོ་ད་དེ་ཕྱིའི་ཆ་ཤས་ཅིག་རེད། ད་དེ་ཚོ་ངས་ད་ལྟ་ཞུས་པ་ནང་བཞིན་ཧི་མ་ལ་ཡ་རི་རྒྱུད་ཁོ་རང་ཁ་སང་དེ་ག་བ་རེད། ད་ལྟ་འདི་བལ་ཡུལ་གི་སྲིད་བློན་རིན་པོ་ཆེ་གི་གདན་ཞུ་བྱས་ཡོད་སྐབས་སུ་ཨ་ནི་དངོས་སུ་རིན་པོ་ཆེ་དང་ཅི

ད་ནང་པའི་དགོན་པ་ལྷག་པར་དུ་ད་བོད་ཀྱི་ནང་བསྟན་གྱི་དགོན་པ་ཅིག་ལ་སླེབས། དེ་ནི་ཁོར་ཡུག་ཁོ་རང་གི་ད་གཟིགས་ཁོ་རང་བོད་ནང་ལ་སླེབས་པ་ནང་བཞིན་བར་ང་ཚོ་ཁོར་ཡུག་དེ། ད། བུ་ཚང་མ་ཕྱུ་པ་དཀྲིས་བུ་མོ་ཚང་མ་བོད་མིའི་དུག་ལོག་གོན་འདི་ངས། མ་ཐ་ས་ང་ཚོས་ཡང་དང་པོ་བོད་ཆས་ཆ་ཚང་གྱི་གྲ་སྒྲིག་བྱས་ནས་ཁྲིད་ནས་ངའི་བུ་ན་ལ་ཡིན་ཁོང་ཚོས་དང་པོ་གོན་གི་མ་རེད་ཟེར་གྱི་འདུག་གོན་སྲིད་ཀྱི་རེད་གྲ་སྒྲིག་བྱས་ན་ལ་ཡིན་ཨ་ནི་རྗེས་ལ། ད་དུས་ཚོད་སྟབས་བདེ་བོ་མ་ཡོང་དུས་ངས་གྲ་སྒྲིག་སྣ་ཁ་གཉིས་བྱས།

ད་རང་བཞིན་གྱི་ཁོ། ཅིག་གནོན་ཤུགས་མེད་པའི་ཐོག་ནས་ཁོ་སྲུང་ཐུབ་ས་ཀྱི་རེད་ཆོས་དང་རིག་གཞུང་ཐད། ད་ཆབ་སྲིད་ཀྱི་གནས་བབ་ཐད། ད་འཛམ་བུ་རྒྱལ་ཁབ་འབྱོར་འབྲིང་ལ་ལྟ་གི་ལྟ་གི་བྱེད་ཡ་རེད་མི་ཞུ། མ་གཞི་ང་ཚོར་ལྟ་འོང་ན། བོད་ལ་བོད་མི་ལ་སྔོན་མ་ནེ་པ་ལི་གི་སྐྱབས་བཅོལ་ལག་ཁྱེར་སྤྲད་ཡོད་རེད་རྒྱ་གར་གྱིས་སྤྲད་ཡོད་རེད་དེའི་ནང་ལ་སྤྲད་དཔེ་སྤྲད་ཟེར་ཡ་ད་སྤྲད་ཆོག་གོ་སྤྲད་དགོས་རེད་ཁོ་ཚོས།

དེ་དང་ཆབས་ཅིག་ད་ཧི་མ་ལ་ཡ་རི་བརྒྱུད་ཀྱི་དཔེ་མི་སྲིད་པའི་ནང་ཆོས་ལ་ཤུགས་རྐྱེན་ཐེབས་པ་མ་ཟད་ད་ལྟ་བོད་ཀྱི་དགོན་པའི་ནང་ལ་ད་བརྒྱ་ཆ་དྲུག་ཅུ་བདུན་ཅུ་ཙམ་ཧི་མ་ལ་ཡའི་མི་རེད་བསྡད་ཡོད་རེད་མ་འོངས་པ་དེ་ཚོ་མཁན་པོ་དང་ཐོན་ཡོང་དུས་མ་འོངས་པ་ང་ཚོ་བོད་པ་ཚང་མ་ཕར་གཅིག་ཆོས་ཞུ་བ་ཚོ་ཡོང་ས་ཧི་མ་ལ་ཡ་རི་བརྒྱུད་ཀྱི་མཁན་སྤྲུལ་དེ་ཚོའི་མདུན་ལ་ཆགས་ཀྱི་ཡོད་ཨ་ཧེ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།